འདི་ག་རྡ་རམ་ས་ལ་ནས་ང་ཚོའི་གསར་འགོད་པ་བློ་བཟང་དགེ་ལེགས་ཀྱིས་གཏོང་བའི་གནས་ཚུལ་ཁྱེད་ལ་གསན་རོགས། ཕྱི་ཟླ་དགུ་པའི་ཚེས་དགུ་ནས་བཅུ་བར་རྒྱ་གར་གྱི་སྣེ་ཁྲིད་འོག་རྒྱལ་ས་ལྡི་ལིར་བསྐོང་ཚོགས་གནང་བའི་རྒྱལ་ཁབ་ཉི་ཤུ་ཡི་ཚོགས་ཆེན G20གྱི་བརྗོད་བྱ་གཙོ་བོ་ནི Vasudhaiv Kutumbakam འཛམ་གླིང་གཅིག་ཁྱིམ་ཚང་གཅིག་མ་འོངས་མདུན་སྐྱོད་གཅིག་ཅེས་པ་དེ་ཡིན་འདུག་ཅིང། ཚོགས་ཆེན་དབུ་འབྱེད་མཛད་སྒོའི་ཐོག་སྲིད་བློན་སྐུ་ཞབས Narendra Modi མཆོག་གིས་གསུང་བཤད་གནང་བའི་ནང། G-20के President के तौर पर ཏོག་དབྱིབས་ནད་དུག་དང་ཡུག་ཀེ་རེན་དམག་འཁྲུག་སོགས་ཀྱིས་འཛམ་གླིང་ཁྱོན་ཡོངས་ལ་ཤུགས་རྐྱེན་ཆེན་པོ་ཐེབས་ཏེ་རྒྱལ་ཁབ་ཕན་ཚུན་བར་ཡིད་ཆེས་དང་འབྲེལ་ལམ་སོགས་ཇེ་སྡུག་ཏུ་སོང་བའི་དུས་སྐབས་འདིར་ཚང་མས་མཉམ་རུབ་ཀྱིས་ནུས་ཤུགས་གོང་འཕེལ་དང། བདེ་འཇགས་སྲུང་སྐྱོབ། དྲག་སྤྱོད་རིང་ལུགས་ལ་ཕར་རྒོལ། དེ་བཞིན་འཕྲོད་བསྟེན་ཡར་རྒྱས་སོགས་ཀྱི་ཐོག་ཤུགས་སྣོན་རྒྱག་དགོས་པར་འབོད་སྐུལ་ཞུས་གནང་སོང། ཐེངས་འདིའི་རྒྱལ་ཁབ་ཉི་ཤུའི་ཚོགས་ཆེན་ཐོག་ཡོངས་གྲགས་ཀྱི་གནས་ཚུལ་ཞིག་ནི་རྒྱལ་ཁབ་ལྔ་བཅུ་ང་ལྔ་ལས་འདུས་པའི་ཨ་ཧྥེ་རི་ཁའི་མཐུན་ཚོགས། African Union། དེ་བཞིན G20གྱི་ཚོགས་མི་ཁོངས་སུ་བཅུག་ཡོད་པ་སྲིད་བློན་མོ་དི་ཡིས་ཡོངས་ཁྱབ་གསལ་བསྒྲགས་གནང་སོང། ཐེངས་འདིའི་ཚོགས་ཆེན་ཐོག་རྒྱལ་ཁབ་ཁག་གི་སྲིད་འཛིན་དང་སྲིད་བློན་སྐུ་ཚབ་རྣམ་པ་ཚུད་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་དང་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་སྤྱི་ཁྱབ་དྲུང་ཆེ། འཛམ་གླིང་དངུལ་ཁང་ལྷན་ཚོགས་ཀྱི་གཙོ་འཛིན། འཛམ་གླིང་ཚོང་འབྲེལ་ལྷན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ། དེ་བཞིན་ཨ་ཧྥེ་རི་ཁའི་མཐུན་ཚོགས་ཀྱི་ཚོགས་གཙོ་སོགས་གོ་ལ་ཁྱོན་ཡོངས་ཀྱི་གནད་ཡོད་མི་སྣ་ཚོ་རྒྱལ་ས་ལྡི་ལིར་ལྷན་འཛོམས་ཐུབ་པ་འདི་ནི

རྒྱ་ནག་གཞུང་གིས་ས་ཁུལ་བདག་དབང་དེ་བློ་འཚབ་བྱེད་ཡུལ་ཞིག་ཏུ་གྱུར་ཡོད། ད་རེས་ལྡི་ལིར་བསྐོང་ཚོགས་གནང་བའི་ཚོགས་ཆེན་ཐོག་བོད་དོན་སྐོར་དམིགས་བསལ་འབུར་ཐོན་བྱས་མེད་ཀྱང་ཨ་རུ་ན་ཅལ་དང་ས་མཚམས་སྐོར་གླེང་བའི་སྐབས་རྒྱ་གར་གྱིས་བོད་དེ་ཧ་ཅང་གི་གལ་འགངས་ཆེན་པོ་ཞིག་ལ་ངོས་འཛིན་གནང་མུས་ཡིན། ལྷག་དོན་དུ་དེ་རིང་རྒྱ་ནག་ཉམས་ཞིབ་ལྟེ་གནས་ཁང་ཞིག་གིས་ཚོགས་ཆེན་དང་འབྲེལ་བའི་གནས་ཚུལ་སྤེལ་བའི་ནང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ད་རེས་ཚོགས་ཆེན་ཐོག་མ་བཅར་བའི་རྒྱུ་མཚན་གཅིག་ནི་རྒྱ་གར་གྱིས་ཨ་རུ་ན་ཅལ་མངའ་སྡེའི་ཁུལ་དུ G-20 ཚོགས་འདུ་བསྐོང་ཚོགས་གནང་བའི་རྐྱེན་གྱིས་ཡིན་པར་བརྗོད་འདུག་མདོར་ན་བོད་ནི་རྒྱ་གར་དང་རྒྱ་ནག་གཉིས་ཀྱི་ཕྱི་འབྲེལ་ལ་ཧ་ཅང་གི་གལ་འགངས་ཆེན་པོ་ཆགས་ཡོད། ཡང་དེའི་ཐད་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་རྒྱལ་སྤྱིའི་འབྲེལ་ལམ་ཉམས་ཞིབ་པ་བསྟན་འཛིན་ལྷག་སྒྲོན་ལགས་ཀྱིས་རྒྱ་ནག་གི་སྲིད་འཛིན་བཅར་མིན་ལ་མ་ལྟོས་པར་རྒྱ་གར་གྱིས་ད་རེས་འདི་ལྟ་བུའི་ཚོགས་ཆེན་ཞིག་བསྐོང་ཚོགས་གནང་བ་འདི་ནི་རྒྱལ་ཁབ་རང་ཉིད་ཀྱི་གཟི་བརྗིད་ཡིན་པ་མ་ཟད་སྲིད་བློན་མོ་དྷི་ཡི་སྣེ་ཁྲིད་འོག་རྒྱ་གར་དང་རྒྱ་ནག་གི་འབྲེལ་ལམ་ཚུད་པའི་རྒྱ་གར་གྱི་ཕྱི་སྲིད་ལ་ད་སྐབས་འགྱུར་བ་ཆེན་པོ་འགྲོ་བཞིན་ཡོད་པའི་དུས་སྐབས་འདིར་བོད་མིའི་ངོས་ནས་གོ་སྐབས་དམ་འཛིན་བྱ་རྒྱུ་གལ་ཆེན་ཡིན་པ་གསུངས་བྱུང། རྒྱ་གར་གྱིས་ད་བོད་དོན་ཐོག་ལ་རོགས་ཨ་ལ་ད་ལྟ་གི་གནས་བབ་ནང་ལ་ཁོར་ཡུག་ནང་ལོགས་ལ་ཡང་ག་འདྲ་ཞིག་ཆགས་འདུག་ཟེར་ན། རྒྱ་གར་གྱི་སློབ་སྟོན་པ་ཡིན་ནས་རེད་སྲིད་བྱུས་པ་ཡིན་ནས་རེད་མང་པོ་ཅིག་གི་བསམ་ཚུལ་ག་རེ་ཤུགས་ཆེན་པོ་འདུག་ཟེར་ན། རྒྱ་ནག་ལ་ཡང་ང་ཚོའི་ཆབ་སྲིད་དེ revisit བྱེད་དགོས་འདུག་བསྐྱར་ཞིབ་ཅིག་བཏང་དགོས་འདུག་བོད་དོན་སྒང་ལ་བསྐྱར་ཞིབ་ཅིག་བཏང་དགོས་འདུག

རྒྱ་གར་རྒྱལ་ཡོངས་བོད་དོན་རྒྱབ་སྐྱོར་ཚོགས་པ་སོགས་བོད་དོན་རྒྱབ་སྐྱོར་བ་ཚོས G20ཚོགས་ཆེན་ཐོག་བོད་དོན་གླེང་སློང་དགོས་པར་ཞུ་སྐུལ་གནང་ཡོད་པ་རེད། གཞན་ཡང་ཐེངས་འདི་ཡི་སྟོབས་ཆེན་རྒྱལ་ཁབ་ཉི་ཤུ་ཡི་ཚོགས་ཆེན་དང་བསྟུན་རྒྱ་གར་གྱི་སྲིད་བློན་སྐུ་ཞབས Narendra Modi མཆོག་གིས་རྒྱ་ནག་དང་ར་ཤི་ཡ་ཕུད་ཨ་རི་ཚུད་པའི་རྒྱལ་ཁབ་བཅོ་ལྔ་ལྷག་གི་སྲིད་བློན་དང་སྲིད་འཛིན་ལྷན་དུ Bilateral Talk ཕྱོགས་གཉིས་ཀྱི་དཔལ་འབྱོར་དང་དམག་དོན་ཚོང་འབྲེལ་སོགས་ཀྱི་ཐོག་བཀའ་བསྡུར་གནང་གི་ཡོད་པ་རེད།

ཁྱབ་བསྒྲགས་མང་པོ་ཞུ་བཞིན་འདུག་ཅེས་སྤེལ་ཡོད་རེད་དམིགས་བསལ་གྱིས་སྤྱི་ཟླ་དྲུག་པ་ནང་སྤེལ་ཡོད་རེད་སྤྱི་ཟླ་བརྒྱད་པ་ནང་སྤེལ་ཡོད་རེད་ད་ག་ནང་བཞིན་སྤྱི་ཟླ་གཉིས་པའི་ནང་མང་པོ་ཞུ་བཞིན་འདུག་ཅེས་སྤེལ་ཡོད་འདུག་ད་འདིའི་གི་ག་ལ་རྒྱལ་སྤྱིའི་སྤྱི་ཚོགས་ཀྱི་ག་ལ་ད་རྒྱ་ནག་གཞུང་གི་ག་ལ་དམ་བསྒྲགས་དེ་ལ་ནི་ད་ག་ལ་དོ་སྣང་ཤུགས་ཆེན་པོ་ཞིག་སླེབས་ཀྱི་ཡོད་དུས་འདིའི་ལ་ཁོ་རང་ཚོས་གི་ད་ཅིག་ཐབས་ཇུས་ཅིག་ཟིམ་བྱས་ཨ་ནི། ད་ད་རྒྱལ་ཁབ་ཁག་གི་འདིར་ཅིག་སྐུ་ཚབ་ཅིག་ཕ་ད་རང་སྐྱོ་སངས་ལ་ཕ་གདན་འདྲེན་ཞུ་བྱས་ཨ་ནི་དགོན་སྡེ་ཁག་ལ་ཁྲིད་ཨ་ད་ད་ག་ནང་བཞིན་བསླབ་གྲྭ་གཏན་འཇགས་ཀྱི་བསླབ་གྲྭ་ཁག་ལ་ཁྲིད་ཨ་ད་ཨ་ནི་བོད་པ་དེ་ཚོ་ད།

ཉེན་ཁག་གི་དབུ་ཁྲིད་ཀྱི་ལྷན་ཚོགས G20 ཞེས་པའི་གི་ཐོག་ལ་མཉམ་ཞུགས་གནང་རྒྱུ་མིན་པའི་གི་གནས་སྟངས་དེ་བཞིན་རྒྱུན་ལྡན་གི་གནས་ལུགས་ཤིག་ཡིན་པ་དང་དེ་གིས་ལྷན་ཚོགས་དེ་ལ་མཉམ་ཞུགས་གནང་མཁན་ཡུལ་གྲུ་གཞན་པ་ཁག་གིས་མཉམ་རུབ་ཀྱི་ཐོག་ནས་ཚོགས་འདུ་ཡི་ཐོག་ལ་ངོས་འཛིན་གཅིག་མཐུན་ཡོང་ཐབས་ཀྱི་ཐད་ལ་ཤུགས་རྐྱེན་ཐེབས་ཀྱི་མེད་ལུགས་རྒྱ་གར་ཕྱི་སྲིད་བློན་ཆེན་མཆོག་ནས་བརྗོད་ཡོད་པ་རེད་འདུག། ཡང་ཨོ་སི་ཁྲི་ལི་ཡ་ཡི་ཕྱི་སྲིད་བློན་ཆེན་མཆོག་གིས་ཨོ་སི་ཁྲི་ལི་ཡ་གཞུང་ནས་རྒྱ་ནག་གཞུང་གིས་བོད་ནང་དྲག་གནོན་བྱེད་མུས་དང། བོད་ནང་གི་བོད་མི་ཡི་རང་དབང་གི་ཐོབ་ཐང་གཙོས་པའི་གི་འགྲོ་བ་མི་ཡི་ཐོབ་ཐང་གི་གནས་སྟངས་ཇེ་ཞན་ཇེ་སྡུག་ཏུ་འགྲོ་བཞིན་ཡོད་པའི་གནད་དོན་ཁག་ཕྱི་འབྲེལ་རིམ་པ་མང་པོ་ཡི་ཐོག་ནས་རྒྱ་ནག་གཞུང་ལ་གླེང་སློང་གནང་ཡོད་སྐོར་ཕྱི་ཚེས་བཞི་ཉིན་ཨོ་སི་ཁྲི་ལི་ཡ་ཡི་གྲོས་ཚོགས་ལ་གསུངས་ཡོད་པའི་གནས་ཚུལ་འདུག།

པད་མ་མཁའ་འགྲོ་མཆོག་གིས་ཕྱི་ཚེས་བདུན་གྱི་ཉིན་མངའ་སྡེ་ཡི་གྲོས་ཚོགས་སུ་དགོངས་ཚུལ་གསུངས་ཡོད་པའི་གནས་ཚུལ་འདུག། ཉན་མཁན་རྣམ་པ་ཚོ་དེ་རིང་གི་བདུན་རེའི་གསར་འགྱུར་ཕྱོགས་སྒྲིག་གི་ལེ་ཚན་དེ་ཞུ་མཚམས་འདི་ལ་བཞག་རྒྱུ་ཡིན། ལེ་ཚན་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མི་བསྐྲུན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཉན་པར་བཀའ་དྲིན་ཆེ།

བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་ཝ་ར་ཎ་སིར་སྤྱོད་འཇུག་ཆེན་མོའི་བཀའ་ཁྲིད་གནང་འདུག་པའི་ཚན་པ་བཅུ་གཉིས་པ་ཞིག་གི་དགོངས་དོན་མཚམས་སྦྱོར་བྱ་རྒྱུ་ཡིན། འདས་མ་ཐག་པའི་ལོ་ངོ་བཞི་བཅུ་ལྷག་གི་རིང་ལ་གོང་ས་རྒྱལ་དབང་བཅུ་བཞི་པ་ཆེན་པོ་མཆོག་གིས་འཛམ་གླིང་ཤར་ལྷོ་ནུབ་བྱང་གི་ཚན་རིག་པ་མང་དག་དང་འབྲེལ་འདྲིས་གང་ཐུབ་མཛད་དེ་ཆོས་ལུགས་བྱ་བའི་ཐ་སྙད་ལ་འཇིགས་སྣང་བྱེད་མཁན་གྱི་ཚན་རིག་པ་མང་པོ་ཞིག་ཆེས་བླ་ན་མཐོ་བའི་རིག་གནས་ཤིག་གི་རི་རྩེ་ནས་གནའ་བོའི་ཁང་པ་རྙིང་ཧྲུལ་ཞིག་ཏུ་འཛུལ་བ་ལྟ་བུའི་འཚེར་སྣང་དང་མ་བདེ་བའི་རྣམ་འགྱུར་མང་པོ་ཐོན་ཡོད་ན་ཡང། མགོན་པོ་གང་ཉིད་ཀྱིས་སྐྱོ་ངལ་དང། སུན་སྣང་མེད་པའི་སྒོ་ནས། འགྲོ་བ་མིའི་ལུས་སེམས་ཀྱི་དཀའ་ངལ་སེལ་ཐབས་ཀྱི་བརྗོད་གཞིའི་ཐོག་ལ། ལྷག་བསམ་རྣམ་དག་གི་བགྲོ་གླེང་དང། གོ་བསྡུར་མང་པོ་གནང་པ་དང་བསྡོངས་ཏེ། ཚན་རིག་མཁས་པ་མང་པོ་ཞིག་གིས། གཞི་ནས་ནང་པའི་ཆོས་ལུགས་བྱ་བའི་ཐ་སྙད་འདིའི་འོག་ཏུ་སྦས་པའི། སྤྱི་ཚོགས་ཀྱི་ཤེས་བྱ་མང་དག་ཅིག་ཡོད་པར་མ་ཟད། དེ་དག་མང་པོ་ཞིག་དེང་རབས་ཀྱི་མིའི་སྤྱི་ཚོགས་དང་ཁོར་ཡུག། འཕྲོད་བསྟེན་སོགས་ཕྱོགས་མང་པོ་ལ་བཀོལ་སྤྱོད་བྱ་རུང་བ་དང། སྔར་མེད་པའི་བློ་སྐྱེད་དང་ཐབས་ལམ་མང་པོ་ཡོད་པ་ཤེས་རྟོགས་བྱུང་བའི་དབང་གིས། ལོ་ངོ་རེ་རེ་བཞིན་སེམས་དང་ཚེ་སྲོག་གི་ཞིབ་འཇུག་གཏིང་ཟབ་ཏུ་གཏོང་ཐབས་ཀྱི་འདུ་འཛོམས་མང་པོ་ཞིག་འབྱུང་གི་ཡོད་པ་དང། ཧ་ལམ་དུས་རབས་ཕྱེད་ཀའི་རིང་ལ། རྒྱལ་བ་རིན་པོ་ཆེས་སེམས་ཀྱི་འཕྲོད་བསྟེན་གལ་ཆེན་ཡིན་པའི་སྒྲུབ་བྱེད་མཐའ་ཡས་པ་ཞིག་བཏང་བ་ལ། ནུབ་ཕྱོགས་ཀྱི་ཡར་རྒྱས་ལྡན་པའི་སྤྱི་ཚོགས་ཀྱི་ཁོར་ཡུག་མང་པོ་ཞིག་ཏུ་བདེན་པ་ར་སྤྲོད་བྱུང་བའི་དབང་གིས། ད་ཆ་ནུབ་ཕྱོགས་ཀྱི་འཕྲོད་བསྟེན་གྱི་ཁ་ཕྱོགས་གསར་པ་ཞིག་སྟེ། ལུས་ཀྱི་འཕྲོད་བསྟེན་དགོས་ན། ཐོག་མར་སེམས་ཀྱི་འཕྲོད་བསྟེན་མེད་ཐབས་མེད་པའི་ཁྱབ་བསྒྲགས་དང་འགྲེལ་བཤད་མང་པོ་ཞིག་འབྱུང་གི་ཡོད་པ་ནི་མི་གཅིག་ནས་འགོ་བཙུགས་ཏེ། མཐའ་མཇུག་འཇིག་རྟེན་སྤྱི་ལ་འགྱུར་བ་བཏང་བའི་ལོ་རྒྱུས་མང་པོ་ཞིག་བྱུང་ཡོད་པ་དེའི་ནང་གི་གཅིག་ཡིན་ལ། ད་ཆ་བོད་མི་མང་པོ་ཞིག་གིས་ཚན་རིག་པ་ཚོས་བོད་བརྒྱུད་ནང་བསྟན་གྱི་སེམས་དང་ཚེ་སྲོག་གི་ངོས་འཛིན་སོགས་ལ་དོ་སྣང་བྱེད་པ་དེས་ནང་བསྟན་ཆོས་ལུགས་འདི་ཉིད་འགངས་ཆེན་ཡིན་པའི་སྒྲུབ་བྱེད་དུ་བཀོད་པ་དེ་ནི་རྒྱལ་དབང་རིན་པོ་ཆེས་རང་ཅག་ལ་དུས་རབས་གཅིག་ལ་ཉེ་བའི་རིང་གསལ་དག་སྙན་གསུམ་གྱི་སྒོ་ནས་རིག་གནས་དབྱེ་གསེས་གནང་བའི་དགོས་གལ་ལ་གོ་བ་མ་ལོན་པའི་གླེན་རྟགས་དང་འཐུས་ཤོར་གྱི་རང་བཞིན་ཉེན་འཚབ་ལྡན་པ་ཞིག་ཡིན། ཆོས་མཁས་མ་ལགས་ནས་དེ་འགྲིག་རེད། གང་ལྟར་ཚང་མ་ལ་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་ཞིག་ཡིན་དུས་ཙང་ནས་སྔོན་དང་པོ་སོ་སོའི་གཟུགས་པོ་བདེ་ཐང་ཅིག་ཡོང་ཡག་ཅིག་ཚང་མས་འདོད་ཀྱི་ཡོད་རེད་དེ་འདྲ་ཡིན་དུས་ཙང་ནས། དངོས་གནས་ཅིག་གཟུགས་པོ་བདེ་ཐང་འདོད་ཀྱི་འདུག་ན། སེམས་ཀྱི་བདེ་ཐང་དགོས་ཡག་དེ་དཔེ་མི་སྲིད་པའི་གལ་ཆེན་པོ་རེད་ཤག། སེམས་ལ་དོ་སྣང་ཁྱོན་ནས་རྣམ་རྟོག་ཕུར་འབུག་རེ་དོགས་མང་པོ་ཡོད་བསྡད་པ་དེ་དོ་སྣང་མ་བྱེད་པ་བྱས་ནི་ལུས་པོའི་འཕྲོད་བསྟེན་གཅིག་པོ་བསམ་བློ་བཏང་ན་ལུས་པོ་བདེ་ཐང་ཡོང་ཡག་ཡོད་མ་རེད། དེ་དང་ལུས་པོའི་བདེ་ཐང་ཡོང་ཡག་གི་ཐབས་ཤེས་གཙོ་བོ་ཅིག་རྒྱུ་རྐྱེན་གཙོ་བོ་ཅིག་དེ་སེམས་ཀྱི་བདེ་ཐང་དེ་དཔེ་གལ་ཆེན་པོ་འདུག་བ། བྱས་དེ་འདྲ་ཡིན་དུས། དེ་སྔ། གཅིག་ལུས་པོའི་ཛ་དྲག་རེད་གཅིག་དཔེར་ན་ཨ་ད་ཝཱ་ར་ནཱ་སི་དེའི་གཡས་གཡོན་ལ་ཡོད་བསྡད་པའི་གཅིག་སྙིང་རྗེ་དབུལ་ཕོངས་ཉམ་ཐག་དེ་ཚོའི་གྲས་སྔན་ལ་བྱམས་བརྩེ་སྒོམ་སྐོར་ལབ་ན། སྔན་ལ་བྱམས་བརྩེ་ཕོ་ཚད་དེ་ཨ་མ་ད་གྲོད་ཁོག་ད་ལྟོགས་བསྡད་ཡོད་ཟེར་ནས་ད་ཟེར་གྱི་རེད་བ། བྱས་ཙང་གོ་རིམ་དེ་སྔན་ལ་ལུས་པོའི་གཅིག་འཚོ་བ་བདེ་སྡུག་ཟེར་ཡ་དེ་ཁོ་ཛ་དྲག་ཡིན་པ་ཡིན་དུས་ཙང་ནས་དེའི་མཐུན་རྐྱེན་དེ་ངེས་པར་དུ་སྒྲུབ་དགོས་རེད་བ་ད། དེའི་དངོས་པོ་ཡར་རྒྱས་གཅིག་པོ་ལ་འདུག་སུ་སྐོར་ར་འཁོར་བྱས་ཐ་ན་ང་རང་ཚོའི་འཛམ་བུ་གླིང་འདི་གང་ལ་ཡོད་བསྡད་པའི་ཤེས་ཡོན་སློབ་གསོ་སྤྲོད་ཡག་གོ་ཡ། དངོས་པོ་ཡར་རྒྱས་དང་འབྲེལ་ཅིག་གིས་ཤེས་ཡོན་སློབ་གསོ་སྤྲད་ཀྱི་མ་གཏོགས་སེམས་ཀྱི་བདེ་སྐྱིད་སྐོར་ལ་ཨ་ནི་ད་ཤེས་ཡོན་སློབ་གསོ་སྤྲད་ཡ་མི་འདུག་ག། ཙང་ད་འཛམ་བུ་གླིང་དུས་རབས་ཉི་ཤུ་རྩ་གཅིག་པའི་ནང་སླེབས་ཚར་རེད། དངོས་པོ་ཡར་རྒྱས་དང་འབྲེལ་བའི་ཤེས་ཡོན་ད་ཨ་མདོ་པོ་འདུག་ལོ་དེའི་ཕྱིན་པ་རེད་ལ་ལོ་བརྒྱ་ཕྲག་ཁ་ཤས་ཕྱིན་ཚར་རེད། ད་ད་ཆ་དུས་རབས་ཉི་ཤུ་རྩ་གཅིག་པ་འདི་ནང་ལོགས་ལ། དངོས་པོ་ཡར་རྒྱས་ཀྱིས་ལུས་པོའི་འཚོ་བ་བདེ་སྡུག་གི་ལས་བུ་གས་ཕན་ཐོགས་བྱུང་ཡོད་རེད་དེ་སེམས་ཀྱི་འཚོ་བ་བདེ་སྡུག་དེ་དངོས་པོ་ཡར་རྒྱས་ཀྱིས་འདང་གི་མེད་པ་ཡིན་དུས་ཙང་ནས་ད་སེམས་ཀྱི་བདེ་སྡུག་གི་སྐོར་ལ་ཡང་སློབ་སྦྱོང་ཅིག་སྤྲད་དགོས་ཅིག་འདི་བསམ་བློ་བཏང་དགོས་ཅིག་རེད་འདུག་དཔེ་གལ་ཆེན་པོ་རེད་འདུག་དེ་རིང་ཁ་སང་གཅིག་དངོས་གནས་བསམ་བློ་བཏང་མཁན་ཤེས་ཡོན་གྱི་ནང་གི་མཁས་པ་དེ་འདྲས་ཀྱིས་འདི་གཟིགས་ཀྱི་འདུག་ཨ་ནི་ད་འཛམ་བུ་གླིང་འདི་གང་ལ་ཡོད་ཡོད་པའི་ཤེས་ཡོན་སྤྲོད་སྟངས་འདི་གཅིག་ཡ་རབས་སྤྱོད་བཟང་གཅིག་བསམ་བློའི་གཅིག་ད་ག་སོག་རེད་བོད་ཀྱི་འཕྲོད་བསྟེན་ཟེར་བ་རེད་པས་དེ་འདྲས་ཀྱི་ཐོག་ལ་འདང་གི་མི་འདུག་དེ་འདྲས་ཐོག་ལ་ཡོད་མ་རེད་ཟེར་ནས་མང་པོ་ཞིག་གིས་བཤད་ཀྱི་འདུག་ད་དེ་འདྲ་ཞིག་ཚང་མ་སླེབས་བསྡད་ཡོད་རེད། སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྤྱིར་བཏང་ལུས་དང་སེམས་ཀྱི་འཕྲོད་བསྟེན་དོ་མཉམ་པའམ་ཡང་ན་སེམས་ཀྱི་འཕྲོད་བསྟེན་དེ་ཉིད་གལ་འགངས་དེ་བས་ཆེ་བ་ཡིན་ན་ཡང་དབུལ་སྐྱོ་ཉམ་ཐག་པའི་མི་ཞིག་ལ་ཁྱོད་ཀྱི་ལུས་དང་སེམས་ཀྱི་འཕྲོད་བསྟེན་གཉིས་ཆ་གལ་ཆེན་ཡིན་སྟབས་བྱམས་པ་དང་བརྩེ་བའི་ཡོན་ཏན་བསྒོམས་ན་སེམས་ཀྱི་འཕྲོད་བསྟེན་ཇེ་ལེགས་སུ་འགྲོ་བའི་སྐུལ་མ་བྱེད་པའི་དབང་དུ་བྱས་ན། ང་ལ་བྱམས་པ་དང་བརྩེ་བ་སྒོམ་རྒྱུ་ལས། ཁྱིམ་ནང་དུ་བཟའ་ཚང་དང་བྱིས་པ་ལྟོགས་སྐོམ་གྱིས་མནར་བཞིན་པའི་སྡུག་བསྔལ་སེལ་མ་ཐུབ་ནས་བསྡད་ཡོད་པར་བཤད་ན། དངོས་ཡོད་གནས་ཚུལ་དང་མཐུན་པའི་སྒྲུབ་བྱེད་གཞན་འགོད་ཐབས་མེད་པ་ཞིག་ཡིན་ཕྱིར། ཆེས་ཐོག་མར། མི་ཞིག་ལ་འཚོ་གནས་བྱེད་པའི་གཞི་རྩའི་ཆ་རྐྱེན་འཛོམས་ཐབས་ལ་འབད་པ་བྱ་དགོས་པ་དང། ནམ་ཞིག་ལྟོ་གོས་ཀྱི་དཀའ་རྙོག་ཐག་གཅོད་ངེས་ཅན་ཐུབ་པའི་ཚེ་ན། ད་གཟོད་མི་ཡིན་ནོ་ཅོག་གིས་འདོད་བཞིན་པའི་ཚེ་རིང་ཞིང་ནད་མེད་པའི་མི་ཚེ་སྒྲུབ་ཐབས་ཀྱི་སྐོར་ངོ་སྤྲོད་བྱས་ཡོད་པ་དང་ལྷག་པར་དུ། ལུས་ཀྱི་འཕྲོད་བསྟེན་གང་ལེགས་བྱུང་བ་ལ་སེམས་ཀྱི་འཕྲོད་བསྟེན་གལ་འགངས་ཆེ་བའི་སྐོར་ར་སྤྲོད་བྱས་པ་ཡིན་ན། གཞི་ནས་མིའི་སེམས་ལ་འབབ་ཐུབ་པའི་ཁྱད་པར་ཡོད་པ་དེ་ཡིན། འོན་ཀྱང་ང་ཚོས་ཞིབ་ཏུ་བརྟག་དཔྱད་བྱས་པ་ཡིན་ན། དེང་རབས་འཛམ་གླིང་གི་རྒྱལ་ཁབ་ཁག་ཕལ་ཆེར་གྱི་སློབ་གྲྭ་བརྒྱ་ཆའི་མང་ཤས་ཀྱིས་སློབ་སྦྱོང་བྱེད་བཞིན་པའི་ཤེས་ཡོན་དེ་དག་ནི་ཕྱི་དངོས་པོ་ཡར་རྒྱས་སུ་གཏོང་ཐབས་ཁོ་ན་ལ་དམིགས་པ་ལས། ནང་སེམས་ཀྱི་བདེ་སྡུག་ལ་དམིགས་པའི་ཤེས་ཡོན་གྱི་སྡེ་ཚན་ཞིག་ཧ་ལམ་མེད་པ་ལྟ་བུ་ཡིན་ཞིང། ཤེས་ཡོན་དང་འབྲེལ་བའི་ཕྱག་ལས་གནང་མཁན་གྱི་ནུབ་ཕྱོགས་པའི་མཁས་པ་ཉམས་མྱོང་ཅན་ཁག་ཅིག་གིས་ཀྱང་ད་ལྟའི་སློབ་གྲྭའི་ཤེས་ཡོན་ལམ་ལུགས་ཀྱི་ནང་དུ་མིའི་གོམས་གཤིས་བཟང་པོ་འཇགས་ཐབས་དང་སེམས་པ་ཇེ་བཟང་དུ་གཏོང་ཐབས། ཀུན་སྤྱོད་ཡ་རབས་སུ་བསྒྱུར་ཐབས་སོགས་ནང་སེམས་ཀྱི་སྤུས་ཀ་གོང་མཐོར་གཏོང་བ་དང་འབྲེལ་བའི་ཤེས་ཡོན་སྤྲོད་སྲོལ་མེད་པ་དེ་སྟོང་ཆ་ཞིག་ཡིན་པའི་བསམ་ཚུལ་འདོན་མཁན་འབྱུང་གི་ཡོད་པ་དེ་ཡང་འུ་ཐུག་ས་ནས་བལྟས་ན་འགྱུར་ལྡོག་ཅིག་གི་སྐྱ་རེངས་འཆར་གྱི་ཡོད་པའི་ཚོར་སྣང་སྟེར་བ་དེ་ཡིན། ད་དུང་རང་ཅག་གིས་བརྗེད་མི་ཉན་པའི་དོན་དག་གལ་ཆེན་གཞན་ཞིག་ཡོད་པ་ནི། འཇིག་རྟེན་འདིར་ལྟ་གྲུབ་ཡོད་པའི་ཆོས་ལུགས་དེ་དག་བྱུང་ནས་ལོ་ངོ་སུམ་སྟོང་ཡས་མས་ཀྱི་དུས་ཡུན་དེ་དག་གི་ནང་དུ། ཆོས་ལུགས་དེ་དག་གིས་ལྷ་དང་དཀོན་མཆོག་གི་ཁྱད་ཆོས་དང་ཡོན་ཏན་གཙོ་བོར་བརྗོད་པའི་ཐབས་ལམ་ལ་བརྟེན་ནས། མིའི་རྒྱུད་ཀྱི་སྡིག་སེམས་དང་གནག་སེམས་ལ་སོགས་པ་འགོག་ཐབས་ལ་འབད་བརྩོན་བྱས་ཡོད་པ་དང། གལ་སྲིད་སྐྱེ་བོ་སུ་ཞིག་གིས་གནོད་པ་དང་འཚེ་བའི་ལས་ཀ་གང་ཞིག་བརྩམས་ཟིན་ཀྱང། འགྱོད་སེམས་ཀྱི་སྒོ་ནས་བཤགས་ཐབས་བྱ་བ་དང། སྡིག་ཉེས་དེ་དག་མུ་མཐུད་ནས་སྤྱི་ཚོགས་སུ་གནས་མི་དགོས་པའི་ཐབས་ལམ་བཙལ་བ་དང། ཕ་རབས་བུ་རྒྱུད་ཀྱི་ཕན་ཚུན་བར་དགྲ་ཤ་ལེན་རེས་བྱ་མི་དགོས་པ་སོགས། མིའི་སེམས་ཁམས་ཀྱི་འཁོན་འཛིན་དང། ཕྲག་དོག་སོགས་སེལ་ཐབས་དང། དེའི་ལྡོག་ཕྱོགས་ཀྱི་བྱམས་པ་དང་བརྩེ་བའི་ཉམས་ལེན་སྤེལ་ཐབས་ལ་སོགས་པ། མིའི་རིགས་ཀྱི་སེམས་ཁམས་འཕྲོད་བསྟེན་ལ། ཆོས་ལུགས་དེ་དག་གིས་བྱས་རྗེས་ཆེན་པོ་བཞག་ཡོད་པ་དེ། ང་ཚོས་ངོས་འཛིན་མི་བྱེད་རང་བྱེད་ཆགས་ཀྱི་ཡོད་པ་དེ་ཡིན། ད་ལྟ་དེ་འདྲ་ཡིན་དུས་ནང་སེམས་ཀྱི་བདེ་སྐྱིད་ཟེར་གྱི་སྐད་ཆ་བཤད་ཡོང་དུས། ཆོས་ལུགས་ཁག་དེའི་དེ་གལ་ཆེན་པོ་ཞིག་ཆགས་བསྡད་ཤག་འདས་པའི་ལོ་སྟོང་ཕྲག་གཉིས་གསུམ་ནང་ལ་ཆོས་ལུགས་ཁག་རིས་སུ་མ་ཆད་པའི་ཆོས་ལུགས་ཁག་དེའི་དེ་གིས་མི་ས་ཡ་མང་པོ་ལ་ཡ་གཅིག་སེམས་ཀྱི་བདེ་སྐྱིད་སེམས་ལ་རེ་བ། ཕུགས་ཀྱི། ག་སོག་རི་ཕུགས་ཀྱི་རེ་བ་སྟོན་ཡག་ཅིག་གི། གང་ལྟར་དེ་ག་སོག་རི་བྱས་རྗེས་དེ་མ་བཟོ་ནས་ཕན་ཐོགས་ཞིག་བྱུང་ཡོད་རེད། ད་ལྟ་ཡིན་ནའི་མི་ས་ཡ་མང་པོར་ཕན་གྱི་ཡོད་རེད། ཡེ་ཤུའི་ཆོས་པ་བྱས་ན་ས་ཡ་ཧ་ལམ་སྟོང་ཕྲག་སྟོང་ཕྲག་གཅིག་ལྷག་ཙམ་མེད་འགྲོ། ཨེ་ནི་ཁ་ཆེ་བྱ་བྱས་ན་ས་ཡ་སྟོང་ཕྲག་གཅིག་ལྷག་ཙམ། ད་དེ་ནས་ཧིན་དུ་ས་ཡ་དྲུག་བརྒྱ་བདུན་བརྒྱ་དེ་ཙམ་དུ་ནང་པ་ས་ཡ་ད་ཉིས་བརྒྱ་སུམ་བརྒྱ་རེད། བར་སྐབས་རྒྱ་ནག་ནང་ལ་ད་ནང་པ་མང་པོ་ཞིག་ཕེབས་ཡོང་གི་ཡོད་པའི་སྐད་ཆ་འདུག་ཕལ་ཆེར་རྒྱ་ནག་གཅིག་པུ་ལ་ཡ་ནང་པའི་ཆོས་ལ་དོ་སྣང་བྱེད་མཁན་ཧ་ལམ་མི་ས་ཡ་བཞི་བརྒྱ་ས་ཡ་སུམ་བརྒྱ་བཞི་བརྒྱ་དེ་འདྲའི་སྐད་བཤད་ཀྱི་འདུག་བ། བྱས་ཙང་འོ་དེ་འདྲ་ཅིག་རེད་ཨེ་ནི་ཆོས་ལུགས་གཞན་དག་ཡང་ད་མི་འདྲ་བ་ཁ་ཁ་ཤས་ཡོད་རེད་འོ་ད་དེའི་སྟེང་གི་གང་འདྲ་ཅིག་མི་ལ་ཡ་རེ་བ་ཅིག་བོད་སྐད་ཟིན་བསྡད་ཡ་ཅིག་ཕན་ཐོགས་འདུག་ད་ཡིན་ནའི་དེ་དང་ཆབས་ཅིག་ད་ནི་ཉེ་ཆར་རང་ཚགས་པར་ནང་ལ་ཐོན་ཤག་འཛམ་བུ་གླིང་འདི་སྒང་ལ་མི་དུང་ཕྱུར་ཟེར་བ་ལ་དང་དུང་ཕྱུར་བདུན་ཅུ་ཙམ་ཞིག་ཡོད་པའི་ནང་ལ། དུང་ཕྱུར་བཅུ་ཙམ་ཞིག་བཅུ་ལྷག་ཅིག་ཆོས་ལ་དད་པ་ཡོད་མ་རེད། ཨོ་དེ་འདྲ་བཀོད་བཞག་བྱས་ཙང་ད་དུང་ཕྱུར་བཅུ་ལྷག་ཅིག་ཆོས་ལ་དད་པ་མེད་མཁན་ཆགས། བྱས་ཙང་ཆོས་ལ་དད་པ་མེད་པ་དང་མི་དེ་ཚོའི་ནང་ནས་མང་པོ་ཅིག་གི་བསམ་ཚུལ་དེ་བྱམས་པ་དང་བརྩེ་བ་ཟེར་ཡ་དེ་ཆོས་སྐད་ཆ་རེད། ང་ཆོས་ལ་དོ་སྣང་མེད་ཨ་ནི་བྱམས་པ་དང་བརྩེ་བ་ཟེར་བ་དེ་རང་བཞིན་གྱིས་དོ་སྣང་མེད་བསྡད་པ་ཞིག་གི་འདི་ནོར་འཁྲུལ་རེད་ཤག་ཆོས་ལ་དད་པ་བྱས་ན་མ་བྱས་ན་སོ་སོའི་འདོད་པ་རེད་གི་ཕན་ཐོགས་སུ་མཐོང་མི་འདུག་ན་གཡུག་བཞག་ན་འགྲིག་པ་རེད་ཡིན་ནའི་བྱམས་པ་དང་བརྩེ་བ་ཟེར་བ་དེ་མི་ཅིག་ཡིན་ཕྱིན་ཆད་ལ། ཕ་མ་ལས་སྐྱེས་པའི་མི་ཅིག་ཡིན་ཕྱིན་ཆད་ལ། ལྷག་པར་དུ་མ་ལས་སྐྱེས་ནས་མ་ཡི་ནུ་ཞོས་འཚོ་བའི་སྲོག་ཆགས་ཅིག་ཡིན་ཕྱིན་ཆད་ལ་བརྩེ་བ་ཟེར་ཡག་དེ་རང་བཞིན་གྱིས་ཕུང་པོའི་གྲུབ་ཆའི་སྟེང་ནས་ཡོང་གི་ཡོད་རེད་ལ་བརྩེ་བ་ཟེར་ཡག་དེ་ཞེ་པོ་ཅིག་གལ་ཆེན་པོ་རེད་ཤག། སོ་དེ་འདྲ་ཡིན་དུས་ཆོས་དད་ཡོད་ནའི་མེད་ནའི་བྱམས་པ་དང་བརྩེ་བ་ཟེར་ཡག་དེ་ལ་དོ་སྣང་བྱེད་དགོས་ཡག་ཅིག་དང་དེ་ལ་ཅིག་རིན་ཐང་རུ་བརྩི་དགོས་ཡག་དེ་ཞེ་པོ་ཅིག་གལ་ཆེན་པོ་རེད། སོ་དེ་འདྲ་ཡིན་དུས། ཆོས་དད་མེད་མཁན་ཚོ་ཡིན་ནའི། བྱམས་བརྩེ་ཟེར་བ་དེ་མི་ལ་ཕན་གྱི་ཡོད་པ་དང་སོ་སོའི་འཕྲོད་བསྟེན་ལ་ཡིན་ནའི་ཕན་གྱི་ཡོད་པ། སོ་སོའི་མི་ཚེ་སྐྱིད་པོ་ཡོང་ཡ། སོ་སོའི་ཁྱིམ་ཚང་སྐྱིད་པོ་ཡོང་ཡ། སྤྱི་ཚོགས་སྐྱིད་པོ་ཡོང་ཡ་ལ་ཡང་གང་འདྲ་གནད་འགག་ཡོད་བསྡད་པ་དེ་ཅིག་ཤེས་དགོས་ཀྱི